མ་དངོས་མ་ལོན་པར་རིམ་གྱིས་འཁྲུལ་བར་ཞུགས་པ་མང་བས་འཇམ་མགོན་ཙོང་ཁ་པས་ཀྱང་མཐར་ཐུག་ཅིག། རྩད་གཅོད་ས་དཀོན་པ་བྱུང་སྟེ། ད་དེ་ནས་མ་འཁྲུལ་འཁྲུལ་འཁྲུལ་འཁྲུལ་འཁྲུལ་སྟོང་ཉིད་ཇི་མ་ཇི་བཞིན་བི་ཀའི་གཏན་ལ་ཕབ་ཐུབ་མཁན་དེ་ཉུང་རུ་ཉུང་རུ་ཉུང་ཉུང་རུ་ཕྱིན་ནས་མ་ཨ་ནི་རྗེ་རིན་པོ་ཆེ་བི་ཀའི་བོད་གངས་ཅན་ལ་ཕེབས་བྱོན་པའི་ཁ་ཐུག་ལ་ད་ཧ་ཅང་གིས་བས་སྟོང་པ་ཉིད་ཇི་མ་ཇི་བཞིན་ཤེས་ཐུབ་མཁན་དེ་མེད་པ་ཆགས། མེད་པ་ཆགས་ནས་མཐར་ཐུག་གཅིག་རྩད་གཅོད་ས་དཀོན་པ་བྱུང་སྟེ་ལྟ་བའི་སྐོར་དེ་བོད་གཞན་ཕལ་ཆེར་ལ་ཐུགས་མ་ཆེས་ནས་ཟེར་ད་དྲག་ག་འདྲ་བོ་དེ་རྗེ་བཙུན་རེད་མདའ་བ་རེད། ས་སྐྱ་གི་དེ་ནི་མཁས་པ་ཆེན་པོ་ཆེ་རྗེ་བཙུན་རེད་མདའ་བ་རེད་མདའ་བ་ཁོ་རང་གི་སྟོང་ཉིད་ཧ་ལམ་པས་རྟོགས་གནང་ཡོད་ཀྱི་རེད་སྟོང་ཉིད་ཡིན་ན་ཡང་གཏན་ལ་ཕབ་སྟངས་འདྲ་བོ་དེ་ཞེ་དྲག་ཕེ་གི་ཇི་མ་ཇི་བཞིན་འདྲ་བོ་གསུང་མ་མཁྱེན་པ་རེད་བ་ད། བྱས་ནས་གངས་ཅན་ཕེ་གི། རྗེ་རིན་པོ་ཆེ་གིས་ཕེ་གི་སྟོང་ཉིད་རྩད་གཅོད་གནང་ས་ལ་རྒྱུན་ནས་མ་རག་བྱས་ནས་བོད་ནང་ལ་མཁས་པ་སྒང་ག་ལ་རྩད་གཅོད་བྱས་ནས་ཕེ་གི་པས་རྒྱུན་ནས་སྟོང་ཉིད་ཇི་མ་ཇི་བཞིན་འདྲ་པོ་ཅིག། བློ་ཁེངས་པ་འདྲ་པོ་ཅིག་གསུང་མཁན་མ་རག་བ་བྱས། ཨོ་དེ་རེད། ཨ་ནི་རྒྱ་གར་ལ་ཕེབས་དགོས་དགོངས་ད། དེ་དུས་དེ་ནི། རྒྱ་གར་ལ་དེ་ནི། སློབ་དཔོན་ཕེ་གི་ཀླུ་ཡི་བྱང་ཆུབ་དང་གྲུབ་ཆེན་མི་ཏྲི་པ་ཆེན་པོ་སོགས་དེ་ཚོ་བཞུགས་བསྡད་པའི་ཁ་ཐུག་ཡིན་ས་རེད་བ། དེ་ཡིན་དུས་དེ་ནས་འདས་དུ་བར་བོད་གཞན་ཕལ་ཆེར་ལ་ཐུགས་མ་ཆེས་ནས་སྐབས་དེར་རྒྱ་གར་འཕགས་ཡུལ་དུ་སློབ་དཔོན་ཀླུ་ཡི་བྱང་ཆུབ་དང་གྲུབ་ཆེན་མི་ཏྲི་པ་སོགས་མཇལ་བཞེད་ཀྱིས་ཕེབས་རྩིས་མཛད་པ་ན་ཟེར། ད་སྟོང་པ་ཉིད་ཀྱི་དོན་དག་བེ་ཀའི་ཕྱིན་ཅི་མ་ལོག་པའི་རྩད་གཅོད་ཡག་གི་ཆེད་དུ་རྒྱ་གར་འཕགས་པའི་ཡུལ་རང་ལ་ཕེབས་ཀྱི་ཡིན་ཟེར་ཐག་བཅད་ནས་ཕེབས་ཡོང་དུས་ད་བེ་ནི་བོད་དབུས་ནས་སི་ཝར་ད་མི་ནི་ཡར་ཕེབས་ནས་ད་ལྷོ་བྲག་ཁ་ཐུག་བར་དུ་ལྷོ་བྲག།

པཎྜི་ཏ་ཆེ་ཤོས་ཅིག་དགོས་ཀྱི་ཡོད་རེད། དེ་འདྲའི་མེད་ན་མཁན་པོ་མཛད་ཐུབ་ཀྱི་ཡོད་མ་རེད། ཡང་ད་རྗེ་རིན་པོ་ཆེ་ཕེབས་པ་ཡིན་ན་ད་རྒྱ་གར་གྱི་དཔེ་པཎྜི་ཏ་ནང་ནས་མཁས་པ་ཆེ་ཤོས་འདྲ་པོ་ཆགས་ནས་རྡོ་རྗེ་གདན་གྱི་མཁན་པོ་ཡང་མཛད་ཐུབ་ཀྱི་རེད་དེ་ཡིན་ན་ཡང་ཁྱེད་རང་གི་སློབ་མ། ས་ལ་བཞུགས་ད་སྦྱོར་ལམ་དང་ཚོགས་ལམ་དང་དེ་འདྲའི་ཐོབ་དེ་གའི་སློབ་མ་དེ་ཚོ་རྒྱ་གར་ཚ་བའི་ཡུལ་ལ། ཨ་ནི་མ་འཕྲོད་པར་བྱས་ན་སློབ་མ་ཚོ་གི་དེ་ནི་ཚེ་ལ་གནོད་གི་རེད། དེ་དུས་འཁོར་དག་པ་རྣམ་བརྒྱད་དེ་ཚོ་ག་དུས་ཡིན་ན་མཉམ་དུ་ཕེབས་བསྡད་ཀྱི་ཡོད་རེད་བ་ཨོ་དང་ཨོ་དང་དེ་ཚོ་དང་དུ་རྒྱ་གར་ཕེབས་ཡོང་དུས་སྒང་ལ་སློབ་མ་མང་པོ་ཕེབས་འགྲོ་གི་རེད་བ་དང། དེ་ཡིན་དུས་སློབ་མ་ཚོ་གི་ཚེ་ལ་གནོད་གི་རེད། ཨ་ནི་མ་ཕེབས་ཨུ་ཚུགས་ཞིག་པོ་བཅོས་ནས་ཨ་ནི་ལྟ་བའི་སྐོར་དེ་ཕེ་གི། དེ་ནས་ངས་གི་ཕེ་གི། ཕྱག་ན་རྡོ་རྗེ་ཞལ་གཟིགས་ཡོད་རེད་བ་ལྷོ་བྲག།

རྗེ་རིན་པོ་ཆེ་གསུང་འབུམ་ནང་ལ་སྨན་མཆོག་བདུད་རྩིའི་ཕྲེང་བ་ཟེར་གཅིག་འདུག་བ་ལེ་ཚན་གཅིག་ཡོད་རེད། བདུད་རྩིའི་ཕྲེང་བ་ཞེས་པ་དེ་ནང་དེའང་དེང་སང་གི་དཔེ་ཆ་ལྟར་ན་ད་ལྟ་གསུང་འབུམ་ནང་ལ་ཡོད་བསྡད་པ་ཅིག་ཡོད་རེད་བ་དང་བོ་དེ་ལྟར་ན་དོགས་གཞི་ཆེ་བ་ཡོད་པས་ཟེར། དེས་ཀྱང་ཐུགས་ཅུང་མ་ཚིམས་པར། ད་ལྟ་བ་ཕ་གིའི་ལྟ་བའི་ཐོག་ལ་ཕ་གིའི་ཐུགས་ཕ་གིའི་ཁེངས་པོ་འདྲ་བོ་མ་བྱུང་བ་རེད་གསལ་པོ་ཞེ་དྲག་མེད་པ། མ་ཚིམས་པར་བླ་མ་དང་འཇམ་དབྱངས་དབྱེར་མེད་ལ་གསོལ་བ་འདེབས་ནས་ད་ལྟ་རྒྱ་གར་དུ་ཕེབས་མི་དགོས་པར་བཞུགས་པ་རེད་དེ་ཡིན་དུས་ད་རྗེ་བཙུན་འཇམ་དཔལ་དབྱངས་ལ་དེ་ནས་བླ་མ་དབུ་མ་པ་བརྒྱུད་ནས་རྗེ་བཙུན་འཇམ་དཔལ་དབྱངས་ལ་ཡར་བཀའ་འདྲི་ཞུ། བླ་མ་དབུ་མ་པ་ལ་རྗེ་བཙུན་འཇམ་དཔལ་དབྱངས་ག་དུས་ཡིན་ནའི་ཞལ་གཟིགས་ཡོད་རེད། བྱས་ཙང་རྗེ་བཙུན་འཇམ་དཔལ་དབྱངས་ལ་བཀའ་འདྲི་ཞུ། དོགས་གཅོད། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་མར་གསུངས་བླ་མ་དབུ་མ་པ་བརྒྱུད་ནས་རྗེ་རིན་པོ་ཆེ་ལ་ཕར་ཞུས་འདུག་སེ་བྱས་པ་ག་ལ་ཨ་ནི་གཞུག་གུ་ད་རྗེ་རིན་པོ་ཆེ་རང་གིས་ཕ་གི་རྗེ་བཙུན་འཇམ་དཔལ་དབྱངས་བསྒྲུབས་ན་དེ་ལས་ལྷག་ས་རེད་དགོངས་ནས་ཨ་ནི་རྗེ་བཙུན་འཇམ་དཔལ་ཡང་བསྒྲུབས། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་པའི་ཞལ་གཟིགས་མི་དང་མི་འཕྲད་པ་ནང་ལྟར་བྱས་ནས་ཞལ་གཟིགས་གང་འདོད་འདོད་ལ། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་དགེ་བའི་བཤེས་གཉེན་ལ་བསྟེན། ཨ་ནི་ཟབ་མོ་སྟོང་པ་ཉིད་ཀྱི་དོན་དག་ཡར་ད། དོགས་གཅོད་ཞུ་དགོས་ཡག་གང་ག་ཡར་ཞུ། ཨ་ནི་མར་ཕ་གིའི་དོགས་གཅོད་དེ་ཚོ་གང་ག་མར་གསལ་པོ་གསུངས་པ་འདུག་སེ་བྱས་ནས། དེ་ནས། དེས་ཀྱང་ཐུགས་ཅུང་མ་ཚིམས་པར་བླ་མ་དང་འཇམ་དབྱངས་དབྱེར་མེད་ལ་གསོལ་བ་འདེབས་དང། གསོལ་འདེབས་དང་བསགས་སྦྱང་ཤུགས་དྲག་ལ་རྒྱུན་རིང་བ། དམིགས་རྣམ་སྐྱོང་བ་རྣམས་ལ་ཆིག་དྲིལ་མཛད་པས་ཕྱིས་སུ་འཇམ་དབྱངས་དངོས་ཞལ་གཟིགས། སྤྱིར་ཞལ་གཟིགས་ལ་རྩ་ནང་དུ་རླུང་ཞུགས་པའི་ཉམས་སྣང་ལ་ཨ་ནི་མཐོང་བ་དང། ཉམས་སྣང་ལ་དེ་ནས་བླ་མ་ཡི་དམ་དང་དེ་འདྲའི་ཕ་གིའི་མཐོང་ཡག་དེ་འདྲས་ཡོང་གི་ཡོད་རྩ་ནང་ལ་རླུང་འཇུག་པས། ཡང། ཕ་གིའི་ཡི་དམ་དེ་རང་བསྒོམས་ནས་བསྒོམས་པའི་ཉམས་ཡིད་ཤེས་ལ་ཤར་བ་མཐོང་ལ་མཐོང་བ། ཡང་དབང་ཤེས་ཀྱིས་མངོན་སུམ་དུ་མི་དང་མི་བཞིན་མཐོང་བ་འདི་གསུམ་ཡོད། རྗེ་རིན་པོ་ཆེ་ནི་ད་དབང་ཤེས་ཀྱིས་མི་དང་མི་ཕྲད་པ་ནང་ལྟར་ཞལ་གཟིགས་ཡག་དེ་ཕྱི་མ་ལྟར་གཟིགས་ནས་འཇམ་དབྱངས་དང་བླ་སློབ་ཕྲད་པ་བཞིན་དུ་བྱུང་བར་ལྟ་བའི་དཀའ་གནད་སྐོར་དྲི་བ་ཞུས་པའི་གསུང་ལན་རྣམས་ཟབ་པས། དེ་ལས་མ་གོ་བའི་ཚུལ་དུ་གྱུར་པ་ན། ད་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ལྟ་བའི་སྐོར་ཕ་གི་ཟབ་པོ་དེ་མར་གསུང་ཡོང་དུས་རྗེ་རིན་པོ་ཆེ་གིས་ལམ་སང་མ་མཁྱེན་པའི་བཟོ་འདྲ་བ་ཅིག་རེད་བ་ད། བྱས་པ་ན་ཨ་ནེ་རྗེ་བཙུན་གྱིས་ལྟ་བའི་དོགས་གཅོད་ཀྱི་ཡུལ་རེ་ཡོད། ཨ་ནེ་རེད་མདའ་བ་ལ་གྱིས་ཤིག་རྗེ་བཙུན་རེད་མདའ་བ་ལ་དོགས་གཅོད་རེ་བྱེད་དགོས་ཡོད་ན་དེས་ཕན་གྱི་རེད། ཞེས་རེད་བ་ད། གྱིས་ཤིག་པ་དང་དེས་ཀྱང་དོགས་པ་ཀུན་མི་སེལ་མོད། དེ་ཀའི་དོགས་པ་ཆ་ཚང་སེལ་ཐུབ་མ་རེད་རྗེ་བཙུན་རེད་མདའ་བས། ཡིན་ན་ཡང་ངས་བསྟན་པ་འདི་གཞིར་བྱས་ནས་བརྩོན་འགྲུས་བརྩམས་ན། ནམ་ཞིག་ནས་མཁས་པའི་གཞུང་ལ་བརྟེན་ནས་ཟབ་མོའི་ལྟ་བ་ཕྱིན་ཅི་མ་ལོག་པ་རྟོགས་པར། ལུང་བསྟན་པ་བསྟན་པ་བཞིན། ཕྱིས་རྗེ་རིན་པོ་ཆེ་ཚོགས་བསགས་སྒྲིབ་པ་སྦྱངས་སོགས་ཀྱི་མཐུས། སློབ་དཔོན་སངས་རྒྱས་བསྐྱངས་ཀྱི་ཞལ་གཟིགས།

གསུང་པ་པོ་དེ་སངས་རྒྱས་བསྐྱངས་རེད་དཔེ་ཆ་གི་མིང་ལའང་སངས་རྒྱས་བསྐྱངས་རེད། འགྲེལ་པ་བུདྡྷ་པཱ་ལི་ཏ་གཟིགས་པས། ཐལ་འགྱུར་བའི་ལྟ་བ་དེ་ནི་མཐར་ཐུག་ཐུགས་རྒྱུད་ལ་འཁྲུངས་ས་ད་རྗེ་རིན་པོ་ཆེ་རེད། སྐབས་དེ་དག་ལ་འཕགས་པའི་ཡུལ་གྱི་པཎ་གྲུབ་མང་པོའི་ཞལ་གཟིགས་པའི་ཚེ། ཞལ་མཇལ་བ་དེ་དག་ད་རྗེ་རིན་པོ་ཆེ་ལ་དེའི་སྐབས་ལ་ད་ཞལ་གཟིགས་མང་པོ་བྱུང་བ་རེད་པཎྜི་ཏ་མང་པོ་གི་ཞལ་གཟིགས། པཎྜི་ཏ་མང་པོའི་ཞལ་གཟིགས་ཡོང་དུས་དེ་དག་ལ་སྣང་ཆུང་མཛད་པ་ན།

དང། འདི་དག་གི་གཞུང་ལ་བརྟེན་ནས་རང་གཞན་ལ་ཕན་པ་རྒྱ་ཆེན་པོ་འབྱུང་བར་འགྱུར་གསུངས། དེ་ལྟར་དབུ་མའི་ལྟ་བ་ཕྱིན་ཅི་མ་ལོག་པ་རྟོགས་པ་ན། སྟོན་པ་ལ་ཐུགས་དད་ཆེར་འཁྲུངས་ནས་ས་ད་དབུ་མའི་ལྟ་བ་དཔེ་ཕྱིན་ཅི་མ་ལོག་པ་རྟོགས་ཡོང་དུས་གང་ལ་ཕ་གི་སངས་རྒྱས་བཅོམ་ལྡན་འདས་ལ་ཕ་གི་དེ་སྔ་དད་པ་ཡོད་དེ་ཡོད་རེད་དེ་ད་དུང་ཕ་གི་དད་པ་དཔེ་ཞེ་དྲག་གི་ཕ་གི་ཤུགས་ཆེན་པོ་སྐྱེ་གི་ཡོད་རེད་ད། ཟབ་མོ་སྟོང་པ་ཉིད་ཀྱི་དོན་གསུང་ཡག་དེ་གི་བཀའ་དྲིན་འདྲ་པོ་བྱས་ནས། རྟེན་འབྱུང་གསུང་བའི་སྒོ་ནས་དེ་ནས་བསྟོད་པ་ལེགས་བཤད་སྙིང་པོ་ཆུང་བ།

ཕ་གི་གནས་སྐོར་ཡོང་མཁན་སྤྲང་པོ་རེད་པ་ད་གྲྭ་པ་རེད་པ་ད་འོ་ད་གཅིག་གིས་དེ་ནི། འདི་ལེགས་བཤད་སྙིང་པོ་དེ་དེ་ནི་བློ་ལ་ཟིན་ནས་ཨ་ནི་ཁ་འདོན་བྱེད་ཀྱི་ཡོད་ཡིན་པ་རེད་ཨ་ནི་གནས་སྐོར་ཕྱིན་ནས་ལྟོ་སློང་ག་འགྲོ་བའི་སྒང་ལ་ལེགས་བཤད་འདི། རྟེན་འབྲེལ་བསྟོད་པ་དེ། འདོན་འདོན་ནས། འདི་སྤྲང་པོ་གནས་སྐོར་བ་ཞིག་གི་ངག་ནས་སྐྱོར་བ་གསན། དེ་ནི་བོ་དོང་ལ་སླེབས་ནས།

པོ་ནི་རྨ་བྱས་ནས། བོ་དོང་ཕྱོགས་ལས་རྣམ་རྒྱལ་གྱི་རྣམ་རྒྱལ་ཟེར་ཡག་ད་ཞེ་དྲག་གི་དཔེ་མཁས་པ་ཆེན་པོ་གཅིག་རེད། བོ་དོང་ཕྱོགས་ལས་རྣམ་རྒྱལ་གྱི་གསུང་གླེགས་བམ་པོད་བརྒྱ་དང་སུམ་ཅུ་སོ་གསུམ་ཡོད་རེད། བོ་དོང་གི་བརྩམས་བྱས་ཡག་པོ་ཏི། འདི་ནི་པོ་ཏི་བརྒྱ་དང་སུམ་ཅུ་སོ་གསུམ། བཀའ་འགྱུར་ལས་མང་ང་འདུག་པ། འདི་ནི། Yes། དེ་འདྲ་གི་མཁས་པ་ཆེན་པོ་གཅིག་རེད། འོ་ད་དེའི་གི་དེ་ནི་རྟེན་འབྲེལ་བསྟོད་པ་དེ་གསན་ཡོང་དུས། དང་པོ་ཀླུ་སྒྲུབ་ཀྱིས་མཛད་དམ་སྙམ། འོ་ད་དེ་མགོན་པོ་ཀླུ་སྒྲུབ་ཀྱི་གསུང་ཅིག་མེད་འགྲོ། གསུང་སྟངས་ད་དཔེ་ཞེ་པོ་ཅིག། བསམ་གྱིས་མི་ཁྱབ་པ་ཅིག་ཡོད་རེད་པ་ད། ཡིན་ནི་མ་ཨ་ཅེ་རོ་ད། འོ་ད་དེ་ནི།

ད་འདི་མགོན་པོ་ཀླུ་སྒྲུབ་ཀྱི་གསུང་རང་རེད་བསམ། བོད་ཀྱི་མཁས་པ་གཅིག་གི་གསུང་རེད་མི་འདུག་རྒྱ་གར་གྱི་མཁས་པ་དེ་ནང་ནས་མགོན་པོ་ཀླུ་སྒྲུབ་རང་གི་གསུང་ཡིན་པ་འདྲ་དགོངས་ནས། ཚིག་ཟབ་པོ་ཞིབ་པོ་ཡོད་ཙང། མ་གསུང་རན། དང་པོ་ཀླུ་སྒྲུབ་ཀྱིས་མཛད་དམ་སྙམ་པ་དང་བསམ། ད་དེ་ནས་རོ་ད། ཨ་ནི་ཀླུ་སྒྲུབ་ཀྱི་མཚན་དེ་ནང་ལ་ཡོང་རོགས་གདའ། མགོན་པོ་ཀླུ་སྒྲུབ་ཀྱི་མཚན། དེ་ནང་ལ་ཡོང་རོ་བ་ད་ཡོང་ཡིན་དུས་ད་ཀླུ་སྒྲུབ་ཁོ་རང་གིས་ཁོ་རང་གི་མཚན་དེ་མཚན་འདོན་གནང་གི་མ་རོ་བ།

དེ་དག་གིས་མཛད་སྙམ་པ་སོགས་བྱུང་བ་ན། མཇུག་ནས་རིམ་གྱིས་ཀླུ་སྒྲུབ་དང་ཟླ་བའི་གཞུང་ལ་བརྟེན་ཚུལ་གྱི་གཞུང་ཚིག་ཐོན་པ་ན་ཟེར། དེ་དག་མིན་པ་མཁྱེན་ཏེ་སྤྲང་པོ་དེ་ལ་དྲི་བ་མཛད་པར། ད་འདི་སུའི་གསུང་རེད། བྱས་སྒང་ན་སྤྲང་པོ་དེ་གིས་རྗེ་ཙོང་ཁ་པ་ཆེན་པོས་མཛད་ཟེར་བས་ད། རྗེ་བླ་མ་ལ་དད་པ་ལྡོག་ཏུ་མེད་པ་སྐྱེས་ནས། ད་ག་རང་གིས། ད་ཟབ་མོ་སྟོང་པ་ཉིད་ཀྱི་དོན་དག་མ་གསུངས་སྟངས་དང་དེ་ཚོ་ལ་བརྟེན་ནས་བི་གའི་བོ་དོང་ཐམས་ཅད་མཁྱེན་པ་དེ་བི་གའི་བོ་དོང་ཕྱོགས་ལས་རྣམ་རྒྱལ་དེ་ནི་རྗེ་རིན་པོ་ཆེ་ལ་བའི་དད་པ་ལྡོག་ཏུ་མེད་པ་ཅིག་སྐྱེས་ནས་མཇལ་བར་བྱོན་ཀྱང། ད་དངོས་གནས་བི་རྗེ་རིན་པོ་ཆེ་མཇལ་གར་འགྲོ་དགོས་ཀྱི་འདུག་ཟེར་ནས་བྱས་པའི་སྒང་ན་རྗེ་རིན་པོ་ཆེ་བི་གའི་དག་ཞིང་ལ་ཕེབས་ཚར། དགའ་ལྡན་ཡིད་དགའ་ཆོས་འཛིན་ལ་ཕེབས་ཚར་བར་ཁ་ཐུག་ཁེལ་རེད། རྗེ་བླ་མ་གཞན་དོན་དུ་དག་ཞིང་ལ་གཤེགས་ཟིན་པ་དང། ཐུག་སྟེ་མཇལ་མ་ཐུབ་ཅིང། མཇལ་རྟེན་གྱི་འབུལ་བ་ཕུལ་ཡག་གི་ཅིག་ཡོད་རོ་བ་ད་ཕུལ་དགོས་བསམ་ཡག་གསེར་དང་དངུལ་དེ་ཚོ་སྨོན་ལམ་བྱས་ནས་ནམ་མཁའ་ལ་གཡུག་བཞག་རེད་འདུག་ཡར་རྗེ་རིན་པོ་ཆེ་ལ་ཕུལ་བ་ཡིན་ཟེར་ནས་མཇལ་མ་ཐུབ་ཙང་རོ་ད་ཡར་གཡུག་བཞག་རེད་ཡར་གཡུག་བཞག་དུས་སྒང་ན། འདི་ནི་གསེར་དངུལ་སོགས་ནམ་མཁར་གཏོར་ཏེ་སྨོན་ལམ་བཏབ་པས་དེ་དག་དགའ་ལྡན་གྱི་གདན་ས

རོ། ད་འབྲོག་རི་བོ་ཆེ་དགའ་ལྡན་རྣམ་པར་རྒྱལ་བ་རྗེ་རིན་པོ་ཆེའི་གདན་ས་རོ་བ་ད། དགའ་ལྡན་ཡིད་དགའ་ཆོས་འཛིན་རྗེ་རིན་པོ་ཆེ་གི་གདན་ས་རོ་བ་ད། དེ་ཡིན་ཙང་གདན་ས་གཉིས་ཀྱི་མཚན་དེ་གཅིག་པ་བྱས་ནས་དགའ་ལྡན་དགའ་ལྡན་ཟེར། གསེར་དངུལ་སོགས་ནམ་མཁར་གཏོར་ཏེ་སྨོན་ལམ་བཏབ་པས་དེ་དག་དགའ་ལྡན་གྱི་གདན་སར་བབས་པ་སོགས་ཀྱི་རྣམ་ཐར་ངོ་མཚར་ཆེ་བ་ཡོད། དེས་ན་ཟབ་མོའི་དོན་གསལ་བའི་དགོངས་འགྲེལ་བླ་ན་མེད་པ་ནི། རྗེ་བདག་ཉིད་ཆེན་པོའི་ལེགས་བཤད་འདི་རྣམས་ཡིན། དེ་རེད། ད་རྗེ་རིན་པོ་ཆེ་གིས་ཟབ་མོ་སྟོང་པ་ཉིད་ཀྱི་དོན་བི་གའི་ཕྱིན་ཅི་མ་ལོག་པར་རྟོགས་ན་རྗེ་བཙུན་འཇམ་དཔལ་དབྱངས་དང་དཔལ་ལྡན་ཟླ་བ་གྲགས་པ་དང་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་དེ་ནི་རྟོགས། ད་དེ་རྗེས་འཇུག་གི་གདུལ་བྱ་ཚོ་ལ་དངོས་གནས་ཀྱི་མ་ནོར་བ་མ་འཁྲུལ་བ་ཕར་བསྟན་ལ་བཤད་ཡག་གི་ཆེད་དུ་གཞུང་ཆེན་པོ་མཛད་ནས། འོ་ད་དྲང་ངེས་ལེགས་བཤད་སྙིང་པོ་དང། འོ་ད་དེ་ནི། འོ་ད་དེ་ཚོ་བི་གའི། འོ་དེ་ནི། རོ་བ་ད། རྗེ་བདག་ཉིད་ཆེན་པོའི་ལེགས་བཤད་འདི་རྣམས་ཡིན། རྗེ་འདིས་འཕགས་ཡུལ་གྱི་བསྟན་བཅོས་ཡིན་ཟེར་ཚད། ཡིན་ཟེར་ཚད་ནང་ནས་ལྟ་བ་གཏན་ལ་འབེབས་པའི་གཞུང་གཞན་ཕལ་ཆེར་ལ་ཚད་མར་མི་མཛད་པར། རྗེས་རང་གི་ཡི་དམ་འཇམ་དཔལ་དབྱངས་ལ་བཀའ་འདྲི་ཞུས་པ་ན། འཇམ་དཔལ་གྱིས་རྗེ་བླ་མར་ཟླ་བ་གྲགས་པ་ནི་སངས་རྒྱས་ཀྱི་ཞིང་ཁམས་ཤིག་ནས། ས་མཐོན་པོའི་བྱང་ཆུབ་སེམས་དཔའ་རྣམ་དཔྱོད་སྙིང་སྟོབས་ཅན་ཞིག་མགོན་པོ་ཀླུ་སྒྲུབ་ཀྱི་ཟབ་མོ་ལྟ་བའི་བསྟན་པ་སྤེལ་ཕྱིར་བསམ་བཞིན་དུ་བྱོན་པ་ཡིན་པས་དེའི་གཞུང་ལ་ནོར་འཁྲུལ་མེད་ཚུལ་གསུངས་པ་བཞིན། ཟླ་གྲགས་ཀྱི་གཞུང་ལུགས་དང། བླ་མ་འཇམ་དཔལ་དབྱངས་ལ་ཚད་མར་འཛིན་པ་ཡིན་གསུང་བ་རེད། རྗེའི་གསུང་རབ་ལྟ་བའི་སྐོར་སྟོན་པའི་གཞུང་རྣམས་ལ་རང་ཅག་གིས་ཐོས་བསམ་སོགས་བྱེད་པའི་ཚེ་གོ་དཀའ་ཞིང་རྟོགས་དཀའ་བ་འབྱུང་བ་གཞུང་ཧ་ཅང་བརླིང་ཞིང་ཟབ་མོའི་གནད་ཡིན་པས་གོ་བ་སོགས་ལས་སླ་མོར་མི་སྐྱེ། རྗེ་རིན་པོ་ཆེ་གི་བི་གའི་ལྟ་བའི་སྐོར་གསུང་བཤད་དྲང་ངེས་ལེགས་བཤད་སྙིང་པོ་དང། འོ་ད་རྩ་ཤེ་ཊིཀ་ཆེན་དང། འོ་ད་དེ་ཚོའི་རིགས་མང་པོ་ཡོད་རེད་པ་དང། འོ་དེ་ཚོའི་བི་གའི་ལྟ་བའི་སྐོར་བི་གའི་ཞེ་དྲག་གི་བི་གའི། མཇལ་བའི་སྒང་ལ་ལམ་སང། ཐོས་བསམ་ཞེ་དྲག་མ་བྱས་ནས་གཅིག་གི་མཇལ་བའི་སྒང་ལ་ལམ་སང་གོ་ཡ་ཁག་པོ་ཞེ་དྲག་ཡོད་རེད། ག་རེ་ཟེར་ན་བི་གའི་གོ་དཀའ་ཞིང་རྟོགས་དཀའ་བ་འབྱུང་བ་དེ་གཞུང་ཧ་ཅང་བརླིང་པོ་རེད་པ་དང། གཞུང་ཆེན་པོའི་ཉམས་ཀྱི་རོ། བརླིང་པོ་བརླིང་ཞིང་ཟབ་མོའི་གནད་ཡིན་པས་གོ་བ་སོགས་ལས་སླ་མོར་མི་སྐྱེ། འོན་ཀྱང་ཡང་ཡང་ཞིབ་ཏུ་མཇལ་ན་ཡང་བསྐྱར་མཇལ་ཡང་བསྐྱར་མཇལ་གོ་གི་མི་འདུག་ཟེར་ནས་གཡུག་མ་བཞག་བྱས། གཞུང་ཆེན་པོ་དེ་གོ་གི་མི་འདུག་ཟེར་གཡུག་མ་བཞག་བྱས་ཐེངས་གཅིག་མཇལ་གཉིས་མཇལ་གསུམ་མཇལ་ཚར་བཅུ་ཉི་ཤུ་སུམ་ཅུ། གཞུང་གཞན་ན་མེད་པའི་གསལ་ཁ། ཨ་ནི་གསལ་རུ་གསལ་རུ་རུ་བར་ཏེ། གཞུང་གཞན་དག་དེ་རུ་དང་པོ་ནས་ཡོད་ཚད་དེ་པའི་དེབ་དེ་པའི་བསྟན་བཞག་རེད་ཅེས་བྱས་ནས་ཧ་གོ་ན་དང་པོ་ནས་གོ་ཡ་དེ་རེད། རེད་པ་དང་ཨ་ནི་ག་སེ་ཀློག་ན་ཐོས་པ་གོ་ཡ་མེད་ཉིན་རེ་བྱས། རྗེ་རིན་པོ་ཆེ་གི་ལྟ་བའི་སྐོར་གསུངས་བཞག་ཡ་དེ་དང་པོ་གོ་ཁག་པོ་རེད་དེ་ཡང་བསྐྱར་བལྟས་ཡང་བསྐྱར་བལྟས་སེང་ག་ལ་མན་ངག་དང་བོད་ཀྱི་གང་ག་གསལ་རུ་གསལ་རུ་གསལ་རུ་འགྲོ་ཡ་ཅིག། ཙམ་གནང་ཡོད་ལ། གསལ་ཁ་གསལ་ཁ་དང་ཟབ་ཁྱད་ཁྱད་པར་ཅན་དུ་མ་ཡོད་པའི་སྟོང་ཉིད་ལ་ཐོས་བྱུང་གི་ཤེས་རབ་སོགས་ཀྱིས་རིམ་བཞིན་གོ་བ་སྟེར་ཚབས་གཞན་ལས་ཆེ་བ་འོང་བ་དེ་རེད། དེས་ན་ད་ལན་རྗེ་བླ་མའི་དགོངས་པ་གཞིར་བཞག་སྟེ་མདོར་བསྡུས་ཞུ་ན། འོ་དེ་རེད། བྱས་ཙང་རྗེ་རིན་པོ་ཆེ་གི་བི་གའི་ཟབ་མོ་སྟོང་པ་ཉིད་ཀྱི་དོན་གཏན་ལ་འཕབ་ཡག་གི་ད་བི་གའི་གཞུང་ཆེན་མོ་མཛད་བཞག་རེད་པ་དང། གཞུང་ཆེན་མོ་མཛད་བཞག་ཡིན་ཙང།

ཡི་གེ་རྗེ་རིན་པོ་ཆེ་གི་གསུངས་བཞག་དེ་ག་རང་མ་མ་མ་མ་མ་སླེབས་ནས་འཁྲུལ་ཡ་རྒྱུ་ནས་ཡོད་མ་རེད། ནོར་འགྲོ་ཡ་དེ་ལ་སྣོན་པ་རྒྱག་ཡ་ཡོད་མ་རེད་མ་ཟུ་གཡུག་ཡ་གེ་གེ་ཡོད་མ་རེད་ཏུ་སི་རེད། དེ་གི་དེ་ནས་དགེ་ལུགས་ཀྱི་ཕྱོགས་ལ་ལྟ་བའི་སྐོར་དེ་མ་ནོར་བ་དེ་མ་ཡོང་དེ་གུ་ཡ་དེ་གཞན་ད་གཅིག་པ་རེད་བ་དེ་གཞུང་ཆེན་མོ་མ་མཛད་ན་ད་དང་པོ་དང་པོ་དེ་ཚོ་གི་བི་གའི་ལྟ་བ་ཕྱིན་ཅི་མ་ལོག་པ་རྟོགས་པ་བྱས་ཨ་ནི་མ་མ་མ་བྱས་དེ་ག་ལ་ཡང་འཁྲུལ་འགྲོ་ཡ་དེ་གཅིག་པ་རེད་བ་དེ་དེ་འདྲས་མ་རེད། གཞུང་མཛད་བྱས་ཡོག་རེད། གཞུང་མ་མཛད་ནས། གཞུང་མཛད་དུས་གང་ལ་གོ་དཔེ་ཤར་ནས་མ་སོང་ན་པར་ཅིག་བརྒྱབ། བཏོན་ཚར་རེད་ད་དེ་ལ་བསྒྱུར་བཅོས་གཏང་ཡ་གང་ཡོག་མ་རེད་པ་ད་ཁ་སང་བཤད་ན་ཡང་འདི་བཤད་རྒྱུ་རེད་སང་ཉིན་བཤད་ན་ཡང་འདི་བཤད་རྒྱུ་རེད། ལོ་བརྒྱ་གི་རྗེས་ལ་བཤད་ན་ཡང་འདི་བཤད་རྒྱུ་རེད། རྗེ་རིན་པོ་ཆེ་གིས་གསུངས་པ་ཡིན་ན་ཡང་འདི་བཤད་གསུང་རྒྱུ་རེད། རོ་ད། དྲང་ངེས་ལེགས་བཤད་སྙིང་པོ་ཡིན་ན་དེ་ག་རང་གསུང་རྒྱུ་རེད་ག་དུས་ཡིན་ན། འོ་དེ་རེད། ད་གཞུང་མཛད་མེད་པ་ཡིན་ན། དང་པོའི་བླ་མ་ཚོ་གིས་དངོས་གནས་ཇི་མ་ཇི་བཞིན་གསུང་ཐུབ་ཀྱི་རེད་གསུང་གི་རེད་དེ་དེ་ཡི་སློབ་མ་དེ་གིས་ཁོང་དུ་ཆུད་མེད་པ་བྱས་གཞུང་རེད་པ། རེད་པ་དང་ཨ་ནི་ཐོས་བསམ་མ་མ་མ་མ་བྱས། དེའི་སྒང་ལ་སྤྱོད་པ་དེ་ཡག་པོ་མེད་པ་བྱས་ཨ་ནི་ཆང་འཐུང་བུད་མེད་བསྟེན། རེད་པ་དང་ཨ་ནི་ཤེས་པ་དེ་སལ་ལེ་སི་ལེ་བྱས། ལས་ཀ་དེ་མང་པོ་བྱས། འཇིག་རྟེན་གྱི་ལས་ཀ་དེ་མང་པོ་བྱས། ཨ་ནི་ལྟ་བའི་སྐོར་དེ་ལ་ནི་ལས་སླ་པོ་བྱས་ཅི་ཡང་ཡིད་ལ་མི་བྱེད་པར་བསྡད་ཤོག་ཟེར་རོ། དེ་ལས་སླ་པོ་ཡོག་རེད་ཟེར་འོ་ཨ་ནི་འོ་དུ་ལབ་བཞག་ན། ད་དེ་འོ་དེ་དེ་ལས་སླ་པོ་དེ་མང་འགྲོ་ཤ་ག་རོ་ད། ཨ་ནི་དེའི་སློབ་མ་དེ་ལ་འོ་ད་དེ་ག་རང་བྱེད་འུར་ད། ཧྲ་ཅི། དེ་ཅི། ཆང་མང་པོ་འཐུང་ན་ད་འདོ་བེར་སིལ་སིལ་རེ་ལྟ་བ་རྟོགས་ཡ་དཔེ་འཇོག་པོ་ཡོག་རེད་ཟེར་འོ། བེར་སིལ་སིལ་རེ་ཅིག་ཆགས་ཀྱི་རེད་ཟེར་ཕ་གི། ད་རྗེ་རིན་པོ་ཆེ་གིས་ཕ་གི་དགེ་ལྡན་གྱི་རྗེས་འཇུག་ཚོ་གི་སྤྱོད་པ་དེ་གཙང་མ་ཞེ་པོ་ཅིག་ཡོད་ཙང་དེའི་བཀའ་དྲིན་གྱིས་ཚུལ་ཁྲིམས་དེ་གཙང་མ་བྱས་གཞི་གཞི་ཚུལ་ཁྲིམས་ཕ་གི་རེད་པ་དང་དམ་ཚིག་དེ་སྡོམ་པ་དགེ་ཚུལ་སློང་གི་སྡོམ་པ་དེ་དཔེ་ཡག་པོ་ཅིག་བསྲུང་ཡག་གི་མིག་རྒྱུན་འདྲ་པོ་ཅིག་ཡོད་རེད་པ་ད། རེད་པ་དང་དགོན་པ་གདན་ས་གྲྭ་ཚང་ག་པར་ཡིན་ནའང་འདུལ་ཁྲིམས་སྲུང་ཡ་འདི་མིག་རྒྱུན་ཞེ་པོ་ཅིག་དེ་མ་སྲུང་ན་སྐྱིད་སྡུག་བཏང་ཡ་འདྲ་པོ་དང་བ་ལ་དེ་འདྲའི་གི་བའི་མིག་རྒྱུན་ཅིག་བཙུགས་བཞག་ཡོག་རེད་པ་རྗེ་རིན་པོ་ཆེ་རྗེ་ཡབ་སྲས་གི་ཐོག་ནས་མར་བྱས་ཙང་ཚུལ་ཁྲིམས་དེ་གཙང་མ་གཞི་བྱས་ཨ་ནི་སྤྱོད་པ་དེ་གཙང་མ་ཡོག་རེད་ཕྱི་གཙང་ནང་གཙང་ཟེར་དེ་འདྲའི་གི་གི་ཨ་ནི་བསམ་བློ་བཏང་ཡ་དང་ཅིག་སྒོམ་ག་རེ་བརྒྱད་ནས་ཏོག་སེ་ལས་ལྷག་ཡོག་རེད། གང་བྱུང་མང་བྱུང་གི་སྤྱོད་པ་གང་བྱུང་མང་བྱུང་བྱས་ཏེ་བསམ་བློ་བཏང་ན་ཡོང་ཡ་ཡོད་མ་རེད། ལམ་སང་ད་ག་འདི་འདྲས་བྱས་རུང་འདི་འདྲས་བྱས་འདོད་ཆགས་ཁ་བྱས་ཏེ་ག་ལ་དེ་ནས་བསམ་བློ་འབོད་རྒྱུ་ཁོ་བོ་མ་རེད། བསམ་བློ་གཞན་པར་འཇུག་ནི་འོ་དེ་འདྲ། དེ་ལྟ་དེ་གི་ཚུལ་ཁྲིམས་གཙང་མ་དེ་གིས་དབུ་མའི་ལྟ་བ་རྟོགས་ཡ་ལ་ཞེ་དྲག་འཇོག་བ་དང་ཕན་ཡ་ཡོང་དགོས་རེད། དེ་རེད་བྱས་ཙང་ལྟ་བའི་སྐོར་ལ་ཕྱིན་ཅི་མ་ལོག་པར་ད་ལྟ།

དང་པོ་ནི། ཕ་གི་གདན་ས་བཙུགས་ནས། རྗེ་ཡབ་སྲས་ཚོ་གིས་ཕ་གི་གདན་ས་འདྲ་པོ་ཕྱག་བཏབ་ནས། ཕ་གི་གཙོ་བོ་འདྲ་པོ་དེ་ཕ་གི་སློབ་གཉེར། དེ་ལ་ཞེ་པོ་ཅིག། འདི་བརྩོན་པ་རེད་པ་དང་སློབ་གཉེར་ལ་གཙོ་བོ་གཙོ་བོ་པའི་ཐོས་པ་ཐོས་བསམ་བྱེད་ཡ་དེ་ལ། བྱས་ཙང་གཞུང་ཆེན་མོ་དེ་ཧ་གོ་ཡ། གཞུང་ཆེན་མོ་དེ་ཧ་གོ་སོང་ན། སྟོང་པ་ཉིད་གཏན་ལ་ཕབ་ཡག་གི་གཞུང་དེ་ཚོ་ལ་དབྱིངས་ཡོང་གི་རེད། སྟོང་ཉིད་གཏན་ལ་ཕབ་ཡག་གི་གཞུང་གང་ས་ཅི་གར་བལྟས་ན་ད་མདོ་དབྱིངས་བྱས་ནས། ཡོང་ཆེ་ཡ་ཐོ་ག་སེ་ལྟ་ན་དབྱིངས་འཕར་གི་རེད་ཐོས་པ་མང་པོ་བྱས་ཡོད་ན་ཐོས་པ་བྱས་མེད་ན་ཨ་ནི་གཞུང་ཆེན་པོ་རེད་ཟེར་དུས་དང་པོ་ནས་ཉོབ་འགྲོ་ནས་ད་དེ་བཞིན་ང་ཚོ་ཤེས་ཡ་ཡོད་མ་རེད་ཟེར་བྱས་ཕར་གཡུག་བཞག་གི་རོགས་ན་ཅེས་ད་དེ་ཐོས་བསམ་ལ་འབི་གའི་དབྱིངས་འཕར་ཡག་གི་ད་ངས་དེ་གོ་བདེ་པོ་བྱས་ནས་དབྱིངས་ལབ་བཞག་གི་རོགས་ད་ཐོས་བསམ་ལ་འབི་གའི་དོ་སྣང་བྱེད་ཡ་ཟེར་གི་རོགས་ད་དོ་སྣང་ཡོང་ཡ་དང་པོ་ནས་གྲྭ་ས་ཚོ་ལ་བཙུགས་བཞག་གི་དགོས་ཡ་དེ་རེད་དོ། རྒྱལ་ཡབ་སྲས་སོགས་ཀྱིས་གཞུང་ཆེན་པོ་ལ་དོ་སྣང་བྱེད་ཡ་ཅིག། གཞུང་ཆེན་པོ་དང་མ་མཐུན་པ་ཅིག་སོ་སོ་ཅིག་སྟོང་པ་ཉིད་གཏན་ལ་ཕབ་པ་བྱས་ད་ཡོད་བ་མ་རེད། འོ་འདི་རེད། འདི་ནི་འདིར་ད་རྗེ་བླ་མའི་དགོངས་པ་གཞིར་བཞག་སྟེ་མདོར་བསྡུས་ཞུས་ན་ད་ང་ཚོས་སྟོང་པ་ཉིད་ཀྱི་གཏན་ལ་ཕབ་ཡ་དེ།

བཞི་བརྒྱ་པ་ལས། ཚིག་ཁོ་རང་དེ་བྱེད་མཁན་ཡིན་ན། བསོད་ནམས་མིན་པ། དང་པོར་བཟློག། ཟེར་དེ་རེད། དེ་ལ་དེ་ནི་རེ་ཞིག་དེ་ཉིད་བསྟན་པའི་སྣོད་དུ་མི་རུང་བ་ལ་བསྟན་ན། དེ་ཁོ་ན་ཉིད་སྟོང་པ་ཉིད་བསྟན་དུ་མི་རུང་བ། དང་པོ་བའི་སྟོང་པ་ཉིད་བསྟན་སྟོང་པ་ཉིད་བསྟན་ཡ་གི་བའི་སྣོད་མི་རུང་བ། ལ་སྟོང་པ་ཉིད་བསྟན་ན། ག་རེ་ཡོང་གི་རེད་ཟེར་ན། བྱ་བྱེད་མཐའ་དག་ལ་སྐུར་བ་བཏབ་ནས། དགེ་སྡིག་ལ་ཁྱད་པར་མེད་པར་ཤེས་ནས་ཟེར། ད། སྟོང་པ་ཉིད་བསྟན་མི་རུང་བ་བསྟན་མ་རན་པའི་གང་ཟག་ལ་སྟོང་པ་ཉིད་བསྟན་བཞག་ན། དེ་ནི་བྱ་བྱེད་མཐའ་དག་ལ་སྐུར་བ་བཏབ་ནས། ད་སྟོང་པ་ཉིད་རེད། ཆོས་ཐམས་ཅད་སྟོང་པ་ཉིད་རེད།

ཆོས་ཐམས་ཅད་ཀྱི་བི་གའི་གནས་ལུགས་འདྲ་པོ་བི་གའི་སྟོང་པ་ཉིད་རེད་ལབ་ན་ནི་ད་དངོས་གནས་དེ་སྟོང་པ་ཉིད་རེད་ད་ཟེར་དུས་ད་བྱ་བྱེད་ལ་སྐུར་བ་བཏབ་ནས། ཨ་ནི་དགེ་བ་ཡོད་མ་རེད་སྡིག་པ་ཡོད་མ་རེད་འོ་ད་མི་བསད་ན་སྡིག་པ་ཡོད་མ་རེད་རེད་པ་ད་ཕྱག་ཕུལ་ན་དགེ་བ་ཡོད་མ་རེད་ཟེར་ཡ་ཅིག་བྱ་བྱེད་མཐའ་དག་ལ་སྐུར་བ་བཏབ་ནས་དགེ་སྡིག་ལ་ཁྱད་པར་མེད་པར་ཤེས་ཏེ། ཨ་ནི་སྡིག་པ་བྱས་ནས་ག་ལས་སླ་དེ་སྡིག་པ་བྱས་རེད་པ་ད་ཨ་ནི་ངན་འགྲོར་འགྲོ་བས། དེ་ཡིན་ཙང་ཐོག་མར་དགེ་མི་དགེའི་ལས། ལས་རྒྱུ་དང་འབྲས་བུ་བཅས་པ་བསྟན་ན་རྟོགས་སླ་བས། དང་པོ་ལམ་སང་ད་ག་སྟོང་ཉིད་མ་བསྟན་པ་བྱས། ཨ་ནི་དགེ་སྡིག། ལས་འབྲས་ཤེས་དགོས་རེད། ཨ་ནི་ཕར་ཕྱོགས་དེ་གོ་ལས་སླ་ཡོད་རེད། རྟོགས་ལས་སླ་བས། བསོད་ནམས་མིན་པ་སྡིག་པ་ལ་འཇུག་པ་དང་པོར་བཟློག་པར་བྱ་བ་ཡིན་ཏེ། བསོད་ནམས་མིན་པ་སྡིག་པ་ལ་འཇུག་པ། དེ་ནས་སྡིག་པ་ལ་འཇུག་པ་དེ་དང་པོར་བཟློག་པར་བྱ་བ་ཡིན། ད་ལས་འབྲས་སྤང་བླང་ཡོད་པ་དང་སྡིག་པ་ལ་བྱས་ན་ཉེས་པ་ཡོད་རེད། དེ་ལ་བརྟེན་ནས་ངན་སོང་ལ་འགྲོ་དགོས་རེད་སྡུག་བསྔལ་མྱོང་གི་རེད། འདུག་སེ་བྱས་ནས་སྡིག་པ་ལ་མི་འཇུག་པ་བྱས་ནས་སྡིག་པ་ལ་འཇུག་ཡ་དེ་ཕར་བཀག་ནས་དང་པོ་དགེ་སྡིག་སྤང་བླང་བྱས་ནས་སྡིག་པ་ལ་འཇུག་ཡ་དེ་བ་བཀག་ནས། བཀག་པའི་བཀག་ཡ་བའི་ཆོས་བསྟན་ན་ཡག་པོ་ཡོད་རེད་དང་པོ་བཟློག་པར་བྱ་བ་ཡིན། དེ་ཉིད་སྐབས་སུ་བབས་པའི་ཕྱིར་རོ། དེ་ག་རང་ཆོས་ཏེ། ད་སྐྱེས་བུ་ཆུང་ངུ་གི་ཆོས་རེད་ཅེས་འདྲི་བ་ལྟར། བར་དུ་ཕུང་པོ་དང་རྣམ་པར། དེ་ནས་རྣམ་པ་ལྔར་དཔྱད་པའི་སྒོ་ནས། སྒོ་ནས་འཇིག་ཚོགས་ལ་ལྟ་བ་ཉི་ཤུ། ཞེན་ཡུལ་བཀག་ནས་རགས་པའི་བདག་ནི་བཟློག་པ་དང། ད་བར་མཚམས་ལ་དེ་ལ་རགས་པའི་བདག། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བདག་ཕར་བཀག། འདི་ནི་བདག་མེད་བསྟན། བསྟན་ནས་བདག་བཟློག་པ། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བདག་བཟློག་ཡག། བདག་ནི་བཟློག་པ་དང། ད་རྗེས་ནི་ཐ་མར་དེ། ཐ་མར་ཏེ་ཕྱིས་ནི། རྒྱུད་སྣོད་རུང་དུ་སོང་བ་ལ་གང་ཟག་གི་བདག་མེད་བསྟན། ད་སྟོང་ཉིད་བསྟན་ཡག་དེ་རེད། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་དེ་སྟོང་གཞི་ཆོས་ཅན་གྱི་ཁྱད་པར་མ་གཏོགས་དགག་བྱ་ལ་ཁྱད་པར་གེ་མོའི་བ་ཕྲ་རགས་ཡོད་མ་རེད་ཡིན་དུས་གང་ཟག་གི་བདག་མེད་བསྟན། བདག་མེད་ཀྱང་བདེན་པར་མེད་པར་བསྟན་ནས། བདག་མེད་ཀྱང། དེ་ནས་བདེན་པར་མེད་པར་བསྟན་ནས། མཐར་འཛིན་གྱི་ལྟ་བ་རེ་ཞིག་མགོ་སྨད་པ་ཙམ་མིན་པར་གཏན་དུ་སྒོ་ཀུན་ནས་བཟློག་པ། སྟོན་པའི་རིམ་པ། གང་གིས་ཤེས་པ་དེ་གདུལ་བྱ་ལ་བཀྲི་བའི་རིམ་པ་དེ་ལ་མཁས་པ་ཡིན་ནོ། ང་ཆོས་བསྟན་མཁན་དེ་གདུལ་བྱ་ལ་བཀྲི་བའི་རིམ་པ་ལ་མཁས་པའོ། བཀྲི་སྟངས་དེ་ཞེས་པ་ལྟར་ལས་འབྲས་མེད་པར་ལྟ་བའི་ལྟ་བ་སོགས་སྐྱེས་བུ་ཆུང་འབྲིང་གི་སྐབས་སུ་བཟློག། བར་དུ་གང་ཟག་གི་བདག་དང། ཐ་མར་ཆོས་ཀྱི་བདག་བཟློག་དགོས་པས་གོ་རིམ་ཉམས་ལེན་དུ་འཁྱེར་བའི་མན་ངག་དང་མཐུན་པར་མཛད་པ་ཡིན།

གཅིག་དུ་བྲལ་གྱི་རིགས་པ་ཉིད་ཡིན་པས། ད་ང་རང་ཚོ་བི་གའི་ལས་དང་པོ་བི་གའི་སྟོང་པ་ཉིད་གཏན་ལ་འབེབས་ཡག་གི་རིགས་པ་ད་གོ་ལས་སླ་ཤོས་འདྲ་པོ་ཡག་ཤོས་འདྲ་པོ་ག་རེ་རེད་ཟེར་ན་གཅིག་དུ་བྲལ་གྱི་རིགས་པ་འདི་རེད། དེ་ཡིན་ཙང་རྗེ་རིན་པོ་ཆེ་དང་དེའི་རྗེས་སུ་འབྲངས་པ་མང་པོས་ཀྱང་སྐབས་འདིར། སྟོང་པ་ཉིད་གཏན་ལ་འབེབས་པའི་སྐབས་འདིར་ལྷག་མཐོང་གི་སྐབས་འདིར། རིགས་པ་དེ་ཉིད་ལ་གནད་བཞི་སྦྱར་ནས་གསུངས་ཡོད། གཅིག་དུ་བྲལ་གྱི་རིགས་པ་དེ་ལ་ཨ་ནི་གནད་བཞི་ད་གིན་དེ་རེད་པ་ཁྱབ་པ་ངེས་པའི་གནད། འོ་ད་དེ་ནས་དགག་བྱ་ངེས་པའི་གནད། གཅིག་བྲལ་ངེས་པའི་གནད་དུ་བྲལ་ངེས་པའི་གནད། གནད་བཞི་སྦྱར་ནས་གསུངས་ཡོད། དེ་ལ་དང་པོ་ནི་དགག་བྱ་ངེས་པའི་གནད་དེ། སྤྱོད་འཇུག་ལས་བཏགས་པའི་དངོས་ལ་མ་རེག་པར། བཏགས་པའི་དངོས་བདེན་གྲུབ་ལ་རྟོག་པས་མ་རེག་པར། བཏགས་པའི། བཏགས་པའི་དངོས་བདེན་གྲུབ་ལ་རྟོག་པས་མ་རེག་པར། བདེན་གྲུབ་ལ་རྟོག་པས་མ་རེག་པར། ཏེ། བདེན་གྲུབ་ཀྱི་རྣམ་པ་མ་ཤར་བར་བདེན་སྟོང་དེ་ཡི་དངོས་པོར་བདེན་མེད་དེ་རྟོག་པས་འཛིན་པ་མ་ཡིན་པའི་ཕྱིར། ཞེས་གསུངས་པ་ལྟར། ད་དགག་བྱ་ངོས་མ་ཟིན་པ་ལ་དེ་བཀག་པའི་དེ་ནི་མེད་དགག། བདག་གིས་སྟོང་པ་ཉིད་དེ་ངོས་ཟིན་མཐོང་གི་མ་རེད། རེད་བ་ད། དགག་བྱ་ངོས་ཟིན་དགོས་རེད་བཏགས་པའི་དངོས་ལ་མ་རེག་པར། བདེན་པར་གྲུབ་པའི་གྲུབ་སྟངས་འདྲ་པོ་ཅིག་གལ་ཏེ། བརྟག་པ་མཐའ་བཟུང་གི་བྱས་བདེན་པར་གྲུབ་ན་འདི་འདྲའི་ཟིག་གྲུབ་དགོས་ཀྱི་ཡོད་རེད་ཟེར་ཅིག་ཧ་མ་གོ་བ་ལ། ཨོ་ད་བདེན་པར་མེད་སྟངས་དེ་ཡག་པོ་ཅིག་ཤར་ཐུབ་ཀྱི་མ་རེད། རེད་བ་ད།

དེ་ནས་རྐུན་མ་ངོས་མ་ཟིན་ན་འཛིན་མི་ཐུབ་པ་བཞིན་དུ་འགྱུར་བས་འགོག་རྒྱུའི་བདག་ངོས་ཟིན་དགོས་ལ། ངོས་ཟིན་དགོས་ལ་དེ་ལ་བདེན་པར་མེད་ཅེས་པའི་བདེན་པ་དང། རང་བཞིན་གྱིས་མ་གྲུབ་རྒྱུའི་རང་བཞིན་དང། རང་ངོས་ནས་མེད་རྒྱུའི་རང་ངོས་ནི་བཞི་བརྒྱ་པའི་འགྲེལ་པར། དེ་ལ་བདག་ཅེས་བྱ་བ་ནི་གང་ཞིག་དངོས་པོ་རྣམས་ཀྱི་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་ཏེ་དེ་མེད་པ་ནི་བདག་མེད་པའོ། ཞེས་གསུངས་པ་བཞིན་གཞན་གྱི་རྐྱེན་ལ་རག་ལས་པ་མིན་པར་རང་གི་ངོས་ནས་ཡོད་པ། བདག། བདག་ཡོད། བདག། ཟེར་བ་དང་རང་བཞིན་གྱིས་གྲུབ་སྟངས། རང་ངོས་ནས་གྲུབ་སྟངས། བདེན་པར་གྲུབ་སྟངས་ཟེར་ཡ་དེ་ག་རེ་རེད་ཟེར་ན། ད། གཞན་གྱི་རྐྱེན་ལ། རག་ལས་པ་མིན་པར་རག་མ་ལས་པར་རང་གི་ངོས་ནས་ཡོད་པ། གཞན་ལ་ལྟོས་པ་མེད་ཅིང་རག་མ་ལས་པར་རང་གི་ངོ་བོ་ཉིད་ཀྱིས། ཚུགས་ཐུབ་པ་ལ། ཟེར་གྱི་རེད། དེ་ལ་ཚིག་གི་བཤད་ཡམས་ཙམ་གྱིས་ནི། རྩོད་པའི་ཚེ་ཕ་རོལ་པོས་ཁ་སྒོ་བཤད་ཙམ་དུ་རུང་མོད། རྟགས་གསལ་བཏང་ནས་རྩོད་པའི་སྒང་ལ། ཁ་བཀག་ཡ་འདྲ་པོ་ད་ཅིག་ལན་བརྒྱབ་ཐུབ་ཀྱི་རེད་ཅེས་པས། དེ་ལ་ཚིག་གི་བཤད་ཡམས་ཀྱིས་ནི་རྩོད་པའི་ཚེ་ཕ་རོལ་པོའི་ཁ་འགོག་བྱེད་ཙམ་དུ་རུང་མོད་མྱོང་ཐོག་ནས་མ་ངེས་ན། ཨོ་ད་འདི་དགག་བྱ་ངོས་ཟིན་ཡ་དང། ཨོ་ད་ཨོ་འདི་སོ་སོ་གི་པི་ཀའི་མྱོང་ཐོག་ནས་ངོས་ཟིན་པ་ཅིག་དགོས་ཀྱི་རེད་མ་གཏོགས་པི་ཀའི་ལན་རྒྱབ་ཐུབ་པ་ཙམ་གྱིས་དེ་གས་གས་ཡོང་པི་ཀའི་ཡོང་གི་མ་རེད། དགག་བྱ་ངོས་མི་ཟིན་ཏེ། ངོས་མ་ཟིན་པ་བྱས། དཔེར་ན་རྐུན་མ་ནི་མིའོ་གོས་དཀར་པོ་གྱོན་པའོ་ཞེས་སོགས་སྨྲས་པས།

བརྟག་པ་མཐའ་བཟུང་གི་རོ་ད་གཞན་ལ་མ་ལྟོས་པར་གྲུབ་པ་དེ་དགག་བྱ་རེད། ང་ཚོའི་བློ་ལ་དེ་འདྲས་ཅིག་སྣང་གི་ཡོད་རེད། བློ་ལ་ག་རེ་ཆོས་ག་རེ་ཅིག་སྣང་བ་ཡིན་ནའང་གཞན་ལ་མ་ལྟོས་པར་ཁོ་རང་གི་ངོས་ནས་གྲུབ་བསྡད་པ་འདྲ་བོ་ཞིག་རེད་རོ་ད། གཞན་གང་ཅི་ལ་མ་ལྟོས་པར་ཁོ་རང་གི་ངོས་ནས་ཡར་གྲུབ་བསྡད་པ་འདྲ་བོ་ཕ་གི་དཔེར་ན་དེབ་དེ་ཡིན་ནའང་གཞན་ལ་མ་ལྟོས་པར་རང་ངོས་ནས་ཡར་གྲུབ་བསྡད་པ་ཅིག་རེད། རང་ངོས་ནས་གྲུབ་པ་ཅིག་སྣང་གི་ཡོད་རེད་ང་ཚོ།

མ་གཏོགས་ཁོ་རང་གི་ངོས་ནས་གྲུབ་པ་ཡོད་མ་རེད། ང་ཚོ་ལ་མིང་གིས་བཏགས་ཙམ་གྱིས་མ་ཚིམ་པར། ཕ་གི་ཁོ་རང་གི་ངོས་ནས་གྲུབ་བསྡད་པ་ཅིག་ཤར་གྱི་ཡོད་རེད། རེད་པོ་ད། ཨ་ནི་དེབ་ཁོ་རང་རྒྱུ་རྐྱེན་རྟེན་འབྲེལ་མང་པོ་ཅིག་གི་ཚོགས་པ་ལ་བརྟེན་ནས་བྱུང་བསྡད་པ་ཅིག་རེད་པོ་ད། དེ་མ་གཏོགས་ཁོ་རང་རང་ངོས་ནས་གྲུབ་བསྡད་པ་ཅིག་མ་རེད་བ། གང་ལ་ཡང་མ་བརྟེན་པར་གྲུབ་བསྡད་པ་ཅིག་མ་རེད་བ། ད། ཕ་གི་དགག་ཡག་གི་དགག་བྱ་དེ་ངོས་ཟིན་དགོས་ཀྱི་ཡོད་རེད་ད།

དཔེར་ན་རྐུན་མ་ནི་མིའོ་གོས་དཀར་པོ་གྱོན་པའོ་ཞེས་སོགས་སྨྲས་པས་རྐུན་མ་ངོས་མི་ཟིན་པ་བཞིན་ནོ། དེས་ན་གཞན་གྱིས་བཤད་པའི་གོ་བ་དང། གཞན་དག་གིས་བཤད་པའི་གོ་བ་དང་ཚིག་སྤྱི་དང་སྒྲ་སྤྱི་ཙམ་མ་ཡིན་པར་རང་གིས་དཔྱད་ནས། སོ་སོ་གི་ཕ་གི་དཔྱད་སྒོམ་བྱས་ནས་དཔྱད་པ་བྱས་ནས་རེད་བ་ད། རང་གི་བློ་ངོར་ཉམས་མྱོང་རྗེན་ཅེར་དུ་ངོས་ཟིན་པ་དགོས། ད་དགག་བྱ་ཟེར་ཡ་དེ་ག་འདྲ་ཅིག་རེད། སྒྲ་སྤྱི་ཙམ་མི་གི་དུས་སུ་རེད་དགག་བྱ་ཟེར་ཡ་རེད་བ་ད་དེ་ཙམ་གྱིས་མི་འགྲིག་པ་བྱས་དཔེར་ན། རེད་བ་ད། བླ་མས་མར་གསུངས་པའི་སྒང་ལ་དགག་བྱ་ཟེར་ཡ་དེ་འདི་འདྲ་ཅིག་རེད། དཔེར་ན་དཔེ་ཆ་གཞུང་ནང་ལ་གསུངས་པའི་སྒང་ལ་གཞན་གྱི་རྐྱེན་ལ་རག་ལས་པ་མིན་པ་རང་གི་ངོས་ནས་ཡོད་པ། གཞན་ལ་ལྟོས་པ་མེད་པ་ཨ་ནི་རང་གི་ངོས་ནས་ཡོད་པ་ཟེར་ཡ་དེ་དགག་བྱ་རེད། ཟེར་རེད་བ་ད་བཤད་པའི་སྒང་ལ་དེ་སྒྲ་སྤྱི་ཙམ་གྱིས་སྒྲ་སྤྱི་ཙམ་ཤར་བས་དགག་བྱ་ངོས་ཟིན་པ་ཡོང་གི་མ་རེད། ད་དེ་གཞི་ལ་བཞག་ནས་སོ་སོ་གི་ཕ་གི་དཔྱད་པ་བྱས་ནས་དཔྱད་སྟོབས་ཀྱིས།

དགག་བྱ་དེ་མ་ངེས་ན་བདེན་མེད་བདེན་པར་མེད་པ་སྒྲུབ་བྱེད་ཀྱི་བདེན་པར་མེད་པ་གཏན་ལ་ཕབ་བྱེད་ཀྱི། རིགས་པ་ག་ཚོད་བཏང་ཡང། རྟེན་འབྲེལ་བཤིག་པའི་ཆད་མཐར་འཇུག་ཉེན་ཡོད། ད་བདེན་མེད་སྒྲུབ་བྱེད་ཀྱི་རིགས་པ་དེ་གིས་རྟེན་འབྲེལ་བཤིག་ཡ་གི་ཆད་མཐའ་ལ་ལྷུང་འགྲོ་ཡ་ཉེན་ཁ་ཡོད་རེད་དགག་བྱ་དེ་ཧ་མ་གོ་ན།

ད་བུམ་པའི་རྡུལ་ཕྲན་རེ་རེ་ནི་བུམ་པ་མིན་སོགས་བྱས་ནས། གང་ཚང་གཅིག་ལ་བུམ་པའི་ཆ་རེ་རེ་ནས་བསལ་བའི་མཐར་བུམ་པ་མ་རྙེད་པ་ཙམ་སྟོང་ཉིད་དུ་གོ་ནས་བསྒོམ་ཁུལ་བྱས་ན། དེ་སྟོང་ཉིད་མ་རེད་པ། བུམ་པ་ཟེར་ཡ་ཅིག་ཨ་ལས་བཙལ་ཡོང་དུས་བུམ་པ་བཙལ་གི་ཡོད་བསམ་ནས་བུམ་པ་དེ་བློ་ལ་བཞག་བུམ་པ་ཟེར་ཡ་དེ་བློ་ལ་བཞག། རུ་དང། བུམ་པ་ནང་ལོགས་ཡོད་ཟེར་ཅེས་བུམ་པ་ག་པར་ཡོད་ཟེར་ཏེ་བུམ་པ་ཆོས་ཁྲིའི་སྟེང་ལ་བཞག་བཞག་ཡོད་ཟེར། བུམ་པ་དེ་བློ་ཕུགས་ལ་བུམ་པ་བཞག་ད་ཆོས་ཁྲི་དེ་ལ་དཔྱད་གར་འགྲོ་བ་ག་ན་བུམ་པའི་ཞབས་དེ་བུམ་པ་རེད་པས་ལྟོ་བ་དེ་བུམ་པ་རེད་པས་དེ་མ་རེད་བུམ་པའི་མཆུ་དེ་བུམ་པ་མ་རེད་བུམ་པའི་རི་མོ་དེ་བུམ་པ་མ་རེད་བུམ་པའི་རྒྱུ་ཆ་དེ་དངུལ་ཡིན་ན་ཟངས་ཡིན་ན་དེ་བུམ་པ་མ་རེད་བུམ་པའི་རྡུལ་རེ་རེ་ནི་བུམ་པ་མ་རེད། དེ་བྱས་ཏེ་ད་བུམ་པ་མ་རྙེད་ནས།

ད་དེ་ལ་མི་འདུག་པ་དང་སྟོང་གཞི་ཆོས་ཅན་འདིའི་སྟེང་དུ་དགག་བྱ་འདི་འགོག་ཟེར་ཅིག་མི་འདུག་པ། བུམ་པ་དེ་བློ་ཕུགས་ལ་བཞག་པ་རེད་དེ་སྟོང་གཞི་ཆོས་ཅན་ཡིན་ན་ཨ་ན་དགག་བྱ་ག་རེ་འགོག་པ་རེད། དགག་བྱ་དེ་ཡང་ན་དགག་བྱ་དེ་བུམ་པའི་མཆུ་དེ་ཕར་བཀག། རེ་བ་དང་བུམ་པའི་ཞབས་དང་བུམ་པའི་རྡུལ་ཕྲན་རེ་རེ་ནས་བཀག་དེ་ནི་དགག་བྱ་མ་སྟོང་དགག་བྱ་མ་རེད་བ་དང། བྱས་ཙང། སྟོང་གཞི་འདི་ཡི་སྟེང་དུ་དགག་བྱ་འདི་འདྲ་ཞིག་འགོག་ཟེར་བའི་རྣམ་དབྱེ་མེད་པར་བུམ་པའི་ཐ་སྙད་བཤིག་ནས་གང་ཟག་སྦྱར་བ་ད་བུམ་པ་མི་འདུག་བསམ་ཡ་རེ་བྱས་དེ་འདྲའི་ཚད་ཡོང་དུས། བུམ་པ་མི་འདུག་བསམ་ཡ་གཅིག་སླེབས་ཡོང་གི་རེད། བུམ་པའི་ཐ་སྙད་བཤིག་ནས་ཅང་མེད་ཀྱི་སྟོང་པར་ཤོར་བ་དང།

དེ་སྟོང་ཉིད་དངོས་གནས་དེ་མ་རེད། བློས་བྱས་ཀྱི་སྟོང་པའི་གོ་ས་ཆད། དེས་ན་རང་རེའི་དགག་བྱ་འཚོལ་བ་ན། ངར་འཛིན་ལྷན་སྐྱེས་ཀྱི། ད་གིན་དེ་བྱས་ད་དེ་འདྲས་སྒོམ་མཁན། གཅིག། གི་རོ་དང། ཡང། བི་གའི། འགའ་ཤས་ཀྱིས་དེ་འདྲས་སྒོམ་གི་ཡོད་རེད། བུམ་པའི་མཆུ་བུམ་པ་མ་རེད་བུམ་པའི་ཞབས་བུམ་པ་མ་རེད་བུམ་པའི་རྡུལ་ཕྲན་རེད་བུམ་པ་མ་རེད་ད་བུམ་པ་མི་འདུག། འོ་དེ་བྱས་ཡོང་དུས་ཁ་ལ། འོ་དེ་བུམ་པའི་སྟེང་གི་གནས་ལུགས་རེད། བུམ་པ་མ་རྙེད་པ་དེ་ག་རང། བུམ་པ་བཙལ་ནས་མ་རྙེད་པ་དེ་ཨ་ནི་བུམ་པའི་སྟེང་གི་གནས་ལུགས་ཡིན་ས་རེད་བསམ་ནས། སྟོང་པ་ཉིད་སྒོམ་གི་ཡོད་བསམ་ནས་ནོར་བསྡད་ཡོད་རེད། འདི་ནི། འདི་ནི་དབུ་མ་རིན་ཆེན་ཕྲེང་བ་གི་ལུང་ལ་དེ་འདྲ་པོ་རེད་ཅེས་ས་དང་ཆུ་དང་མེ་དང་ནི་ཟེར་རེད་བ་ད་གསུངས་ཡོད་རེད་དེ། གསུང་སྟངས་འདི་ནི་ཁག་ཁག་རེད། འདི་ནི།

རྩད་གཅོད་དགོས་པས། ངར་འཛིན་ལྷན་སྐྱེས་ཟེར་ཡོད་པ། ད་ངར་འཛིན། ངར་འཛིན། འོ་ད་དེ་ནི། འཁོར་བའི་རྩ་བ་བྱས་ཏེ་ཡ་ཅིག། ཁྱེད་ཚོ་ངར་འཛིན་ལྷན་སྐྱེས་ཀྱིས་ལྷན་སྐྱེས་ཀྱི་ང་རང་བཞིན་གྱིས་གྲུབ་པར་འཛིན་ཚུལ་ག་འདྲ་སེ་འཛིན་གྱི་འདུག་རྩད་གཅོད་དགོས་པས་བློ་ལྷན་སྐྱེས་ལ་ང་ཡི་སྣང་ཚུལ་དང། འཛིན་ཚུལ་ཇི་ལྟར་འདུག་བརྟག་པ་ན། བློ་ལྷན་སྐྱེས་ལ་རེད་བ་ད། ངའི་སྣང་ཚུལ་དང་འཛིན་ཚུལ་ཇི་ལྟར་འདུག་བརྟག་པ་ན། ཕུང་པོའི་སྟེང་ན་སེམས་ཀྱིས་བཏགས་པ་ཙམ་མིན་པར། ང་ཟེར་ཡ་དེ། སོ་སོ་གི་བློ་ལྷན་སྐྱེས་ལ་ངའི་ངར་འཛིན་མཁན་གྱི་བློ་འདུག་བ་ངར་འཛིན་ལྷན་སྐྱེས་འོ་དེ་ལ་ག་འདྲ་སེ་སྣང་གི་ཡོད་རེད་ཟེར་ན། ཕུང་པོའི་སྟེང་ན་གདགས་གཞི་ཕུང་པོ་རེད་བ་གདགས་གཞི་ཕུང་པོའི་སྟེང་ན་སེམས་ཀྱིས་བཏགས་པ་ཙམ་གྱིས་མིན་པར། བཏགས་པ་ཙམ་གྱིས་མ་ཚིམ་པར་ཟེར་ན་དེ་བཏགས་པ་ཙམ་མིན་པར་ཕུང་པོའི་ཕུང་པོ་ཚོགས་པའི་སྟེང་ནས་ཚུར་གྲུབ་པ་ལྟ་བུའི་ངའོ་སྙམ་པ་ཞིག། ཐ་ན་གྲོག་སྦུར་ཡན་ཆོད་ཀྱི་རྒྱུད་ལ་རྨི་ལམ་ཚུན་ཆད་དུ་བློ་ཕུགས་སུ་ཡོད་པ་དེ་ནི་ང་འཛིན་ལྷན་སྐྱེས་ཡིན། དེ་རེད་ད། ནའང་ཟེར་ཡ་དེ། སོ་སོའི་བི་གའི་ཕུང་པོ་ཡོད་རེད་པ་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་རྣམ་པར་ཤེས་པའི་ཕུང་པོ་གཅིག་འདུག་པ། ལྔ་བྱས་རེད་པ་དེ་གཟུགས་ཀྱི་ཕུང་པོ་ཟེར་གཅིག་འདུག་པ་དེ། འོ་ད། གང་བྱེད་པའི་ཕུང་པོ་ལ་ང་ཟེར་ཡ་དེ་མིང་གིས་བཏགས་པ་ཙམ་མིན་པར། ཕུང་པོ་ཁོ་རང་གི་ངོས་ནས་ཚུར་ང་ཟེར་གྱི་གྲུབ་བསྡད་པ་གཅིག་ཤར་གྱི་ཡོད་རེད། ང་འཛིན་ལྷན་སྐྱེས་ལ། འོ་དེ་དེ་ནས་དགག་བྱ་དེ་དེ་རེད་བཀག་དགོས་ཡ་གི།

ང་ཟེར་འདུག་ཟེར་གྱི་ནས། ངའང་ཟེར་ཏེ། གསུང་རྒྱུའི་ཤུགས་ཀ་སླེབས་འདུག་སླེབས་མི་འདུག་རེད་དང་ང་གསུང་རྒྱུའི་ཤུགས་ཀ་ལ་ཡོད་བདུན་དེ་རེད་དང། ད་ནི་ང་ཟེར་ཡ་དེ་ཤར་ཡོང་དུས་ག་འདྲ་ཤར་གྱི་འདུག་ང། དེ་གས་ང་ཟེར་ནས་མིང་གིས་ཕར་བཏགས་ཙམ་ར་ཅིག་རེད་འདུག་པས་ཤར་གྱི་འདུག་པས། ཕུང་པོ་གི་གསེབ་ནས་ཡ།